ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉེར་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷིལ་ཀེན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བོད་མི་ཁྱོན་ཆེའི། DNA། འམ་རིགས་རྫས་བསྡུ་རུབ་བྱེད་བཞིན་པར་ཧ་ཅང་བློ་འཚབ་ཆེན་པོ་ཡོད་ཅེས་གསུངས་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་ཉི་ནུས་ཀྱི་གློག་ཆས་གསར་འཛུགས་ཀྱིས་ཉག་ཆུ་ཡིད་བཞིན་སྡེ་བའི་འབྲོག་པ་ཚོས་སྒོ་ཕྱུགས་གསོ་སྐྱོང་བྱེད་ཡུལ་གྱི་རྩྭ་ཐང་བཙན་འཕྲོག་བྱེད་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཨོ་སྟྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀྱིས་གཙོས་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་མ་འོངས་ཨོ་སི་ཀྲོ་ལི་ཡའི་གཞུང་གིས་བོད་དོན་གྱི་ཐོག་ལ་ལངས་ཕྱོགས་ཀྱི་སྲིད་བྱུས་ཤིག་འཛིན་དགོས་པའི་ཞུ་གཏུག་གི་ལས་འགུལ་ཞིག་སྤེལ་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཐའེ་ཝན་གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྲིད་འཛིན་གྱི་འོས་མིར། དམངས་གཙོ་ཡར་ཐོན་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་འདེམས་ཐོན་བྱུང་ཡོད་པ་དང་འབྲེལ་ནས་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དང་གྲོས་ཚོགས་ཀྱི་འཐུས་མིའི་འོས་འདེམས་སོགས་ཀྱི་སྐོར་ལ། ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་ནག་གི་རྩ་ཁྲིམས་དོན་ཚན་སུམ་ཅུ་སོ་དྲུག་པའི་ནང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་སེར་ཚང་མར་ཆོས་དད་རང་མོས་ཀྱི་རང་དབང་ཡོད་པའི་སྐོར་བཀོད་ཡོད་ཀྱང། དོན་དངོས་སུ་རྩ་ཁྲིམས་ལ་རྩིས་མེད་གཏོང་བཞིན་པ་དང། ལྷག་པར་དུ་བོད་རིགས་སོགས་གྲངས་ཉུང་མི་རིགས་ལ་རྒྱ་ཧན་མི་རིགས་དང་གཅིག་མཚུངས་ཀྱི་ཐོབ་ཐང་མེད་པའི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཕན་ཐོགས་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྦིལ་ཀིན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བོད་མི་ཁྱོན་ཆེའི DNA འམ། རིགས་རྫས་བསྡུ་རུབ་བྱེད་བཞིན་པར་ཧ་ཅང་བློ་འཚབ་ཆེན་པོ་ཡོད་ཅེས་གསུངས་ཏེ་ཕྱི་སྲིད་དྲུང་ཆེ་ཁོང་ཡོངས་ཁྱབ་ཏུ་དེ་ལྟར་གསུང་མཁན་ཨ་རིའི་དཔོན་རིགས་མཐོ་གྲས་དེ་གྱུར་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་དགུ་ཉིན་ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རང་དབང་གི་བྱ་དགའ་གནང་བའི་མཛད་སྒོའི་སྐབས་ཁོང་གིས་རྒྱ་ནག་གིས་བོད་ནང་བོད་མིའི་ཐོག་ལྟ་སྲུང་དང་སྟངས་འཛིན་བྱ་ཆེད་བོད་མིའི DNA འམ། རིགས་རྫས་བསྡུ་རུབ་བྱེད་བཞིན་པའི་གནས་ཚུལ་ཐོན་བཞིན་པར་བློ་འཚབ་ཆེན་པོ་ཡོད་ཅེས་གསུངས་བཞག་དེ་བཞིན་ཁོང་གིས་རྒྱ་ནག་གིས་དེང་དུས་ཀྱི་ཚན་རིག་ཡར་རྒྱས་དེ་བེད་སྤྱོད་བཏང་ནས་བཙན་དབང་གིས་བོད་མིའི། DNA། ཀྱི་རིས་མེད་ལེན་པ་འདི་ནི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་བཏང་བ་ཞིག་རེད་ལ། གནས་ཚུལ་དེ་བོད་རིགས་དང་ཨུ་གུར་ཁ་ཆེའི་གྲངས་ཉུང་མི་རིགས་ཀྱི་ཐོག་ལག་བསྟར་བྱེད་བཞིན་པ་རེད་ཅེས་གསུངས་བཞག་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཡན་ཕིན་གྱིས། ཚེས་བཅུ་ཉིན་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཀྱི་ཐོག་ལན་འདེབས་གསལ་བཤད་བྱས་པའི་ནང། དེ་ནི་ཚོར་བ་རྣོ་བའི་གནས་ཚུལ་རྫུན་བཟོ་བྱས་པ་ཞིག་ལས་བདེན་པ་མིན་ལུགས་བཤད་པའི་ཐོག་ཨ་རིའི་དམག་མིས་རྒྱ་རིགས་དང་ཨ་རབ་དེ་བཞིན་ཡུ་རོབ་ཀྱི་ཨར་ཡན་མི་རིགས་ཀྱི DNA བསྡུ་ལེན་བྱེད་ཀྱི་ཡོད་པའི་ཕྱིར་ཨ་རིར་སྐྱོན་བརྗོད་བྱས་བཞག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་མཆོག་གིས་ཊུ་ཝི་ཊར་དྲ་རྒྱའི་ཐོག་རྒྱ་ནག་གིས་བོད་ནང་བོད་མིའི་ཐོག་དྲག་གནོན་དེ་རིགས་བྱ་རྒྱུ་དེ་མཚམས་འཇོག་བྱས་ནས་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱ་དགོས་པ་གསུངས་ཡོད་པ་རེད། དེ་བཞིན་རང་དབང་གི་གཟེངས་རྟགས་གནང་མཁན་ཨ་མི་རི་ཀའི་རང་དབང་ཁང་པས་ཀྱང་མུ་མཐུད་ནས་རྒྱ་ནག་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་སྐོར་གསུངས་ཡོད་པ་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སིམ་ལ་ཁུལ་གྱི་དགོན་སྡེ་དང་བོད་མི་འདུས་སྡོད་ས་ཁུལ་ཁག་ཏུ་གཟིགས་སྐོར་གནང་བཞིན་ཡིན་འདུག་དེ་ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧི་མ་ཅཱ་ལ་མངའ་སྡེའི་རྒྱལ་ས་སིམ་ལ་རུ་རྟེན་གཞི་བྱས་པའི་བོད་མིའི་གཞིས་ཆགས་ཀྱི་ཁྱབ་ཁོངས་ཁ་ཐོར་བོད་མིའི་གནས་སྡོད་འཆི་མེད་གླིང་དང་ཁྲིམས་བདེ་གླིང་བཅས་སུ་གཟིགས་སྐོར་དང་དེ་ཁུལ་གྱི་བོད་མི་རྣམས་ཐུག་འཕྲད་གནང་རྗེས་སིམ་ལ་བོད་མིའི་ཁྲོམ་རར་ཡང་གཟིགས་སྐོར་ཕེབས་གནང་འདུག། སྲིད་སྐྱོང་མཆོག་དང་ད་ལྟ་སིམ་ལའི་སྤྱི་ཁྱབ་པ་ཚེ་དབང་ཕུན་ཚོགས་ལགས་ཀྱིས་གཙོས་པའི་ས་གནས་འགོ་འཛིན་ལས་ཁུངས་ཀྱི་ལས་བྱེད་དང་དབུས་ནང་སྲིད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ནོར་བུ་ལགས་དང། ཟུང་དྲུང་བཀྲ་ཤིས་བདེ་སྐྱིད་ལགས། ས་འཐུས་ཚོགས་གཙོ་བསྟན་འཛིན་ལགས་བཅས་ལྷན་བཅར་ཞུས་གནང་འདུག། ཡང་རྒྱ་ནག་གཞུང་གིས་ཉི་ནུས་ཀྱི་གློག་ཆས་གསར་འཛུགས་ཀྱིས་ཉག་ཆུ་ཡིད་བཞིན་སྡེ་བའི་འབྲོག་པ་ཚོའི་སྒོ་ཕྱུགས་གསོ་སྐྱོང་བྱེད་ཡུལ་གྱི་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡིན་འདུག་ཞིབ་གསལ་ཞུ་གར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་བ་ནས་འགོ་བརྩམས་ཏེ་བོད་ནང་གི་ཉག་ཆུ་རྫོང་ཧོར་ལུང་ཤང་ཡིད་བཞིན་སྡེ་བའི་ཚ་ལེབ་དང་རྡོ་རྔ། ཀིར་སྐྱིད་ཉག་ཁ་ཞེས་པའི་རྩྭ་ཐང་དང་རི་ངོས་སུ་རྒྱ་ཁྱོན་ཧ་ཅང་ཆེ་བ་དང་རི་ངོས་དང་ལུང་གཞུང་ཡོངས་སུ་ཁྱབ་པའི་ཉི་ནུས་ལག་ཆ་གསར་འཛུགས་བྱེད་བཞིན་ཡོད་པ་དང། ས་གནས་བོད་མི་ཚོས་རྩྭ་ཐང་འཕྲོ་བརླག་གཏོང་མི་ཉན་པའི་ཞུ་གཏུག་བྱས་ཀྱང་སྲིད་གཞུང་གིས་ཉན་འཇོག་གང་ཡང་བྱས་མེད་པ་དང་རྩྭ་སའི་བདག་དབང་ཡོད་པའི་འབྲོག་པ་ཚོར་རྩྭ་ཐང་གི་གུན་གསབ་སོགས་གང་ཡང་མ་སྤྲད་པར་འབྲོག་པ་ཚོ་ཕྱུགས་འཚོ་སྐྱོང་བྱེད་ཡུལ་དབྱིབས་གཞན་སྡེ་བའི་ཉེ་འཁོར་ས་གནས་གཞན་ལ་ཕྱིར་ཕུད་ཀྱིས་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ད་ཉི་མའི་གློག་དོན་དུ་བཅུག་ནས་དེ་ཧ་ལས་གཟི་ཆེན་པོ་ཟོག་དང་འདུག་ས་ས་ཆ་གང་གི་ཡག་ཡག་དེ་ཡིན་དེ་ལ་དེ་འདྲའི་རྒྱབ་བཞག་དུ་རྩྭ་ཆང་ཚག་དང་ཀབ་འདོགས་དང་ཕྱི་པ་འགོག་འདོགས་བྱེད་ཡག་གི་ཐབས་ཤེས་མང་པོ་སྤྱད་ཡོད་མོད། གོང་ཞུས་གནས་ཚུལ་མཁོ་སྤྲོད་པ་ཞིག་ནས་མུ་མཐུད་བརྗོད་དོན་ལ། རྒྱ་ནག་གཞུང་འབྲེལ་ངོས་ནས་ཉི་ནུས་གློག་ཆས་དེ་དབྱར་དུས་ཆར་ཞོད་དང་ཆུ་ལོག་སྲུང་འགོག་ཐབས་ཆེད་ཡིན་པ་བརྗོད་བཞིན་ཡོད་ཀྱང། མི་མང་གིས་གློག་ནུས་དེ་སྤྱད་ནས་ས་ཁུལ་གཞན་ཞིག་ལ་གློག་ཁང་བཙུགས་ཏེ་གློག་འཐེན་བཞིན་ཡོད་པ་དངོས་སུ་མཐོང་ཡོད་པ་དང། ཉི་ནུས་གློག་ཆས་དེར་སྤོ་དང་ནུས་པ་ཆེན་པོ་ཡོད་པས་ཉེ་འཁོར་གྱི་རྩྭ་ཐང་ལ་རྩྭ་སྐྱེས་མི་འཇུག་པ་དང་འབྲོག་པ་ཚོས་ཕྱུགས་འཚོ་སྐྱོང་བྱེད་ཡུལ་རྩྭ་ཐང་གི་ཆེས་ཡག་པོ་ཡོད་ཁུལ་དང་གཞི་རྒྱ་ཆེན་པོ་ཞིག་འཕྲོ་བརླག་བཏང་ཡོད་སྟབས་ཕྱི་ཟླ་བཞི་བའི་ནང་ས་གནས་ཡུལ་མི་ཚོས་སྲིད་གཞུང་ལ་ལས་གཞི་དེ་མཚམས་འཇོག་དགོས་པའི་ཞུ་གཏུག་བྱས་ཀྱང་གྲུབ་འབྲས་གང་ཡང་ཐོན་མེད་པར་རྩྭ་ཐང་བཙན་འཕྲོག་བྱས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཁོ་ཐག་ཆོད་མིན་ད་ཆུ་ལོག་གོ། དེ་ནི་དཀའ་ངལ་འདྲ་བོ་ཞིག་འཕྲད་པ་ཡིན་ན་བསམ་པས་དེ་བེད་སྤྱོད་བཏང་ནས་དེ་ནི་དཀའ་ངལ་སེལ་ཐུབ་ཡག་གི་འདུག་དེ་འདྲའི་བཟོ་གི་རེད་ཟེར། ཡང་གོང་ཞུས་འབྲེལ་ཡོད་བོད་མི་གཞན་དེས་ཐེངས་འདིར་རྒྱ་ནག་གཞུང་གིས་ཉི་ནུས་གློག་ཆས་གསར་འཛུགས་བྱེད་ཡུལ་གཙོ་བོ་དབྱིབས་གཞི་སྡེ་བའི་ས་ཆའི་ནང་ཡིན་པ་དང་ཉི་གློག་གསར་འཛུགས་བྱེད་ཡུལ་དུ་ཉེན་རྟོག་པའི་སྐོར་སྲུང་འོག་མི་སྣ་འགྲུལ་སྐྱོད་བྱེད་བཅུག་གི་མེད་པ་དང་འབྲོག་པ་ཚོའི་འཚོ་གནས་གཙོ་བོ་རྩྭ་ཐང་དུ་ཕྱུགས་རིགས་འཚོ་སྐྱོང་ལ་བརྟེན་ཡོད་པས། སྤྱིར་ན་རྩྭ་སས་མི་འདང་བའི་དཀའ་ངལ་ཡོད་པ་དང་རྩྭ་ཐང་རྒྱ་ཁྱོན་ཆེན་པོ་བེད་མེད་བཏང་བ་དེས་འབྲོག་པ་ཚོའི་འཚོ་རྟེན་ལ་དཀའ་ཁག་ཆེན་པོ་ཡོད་ན་ཡང་རྒྱ་ནག་གཞུང་གིས་ཡུལ་མི་ཚོར་མུ་མཐུད་ཉི་ནུས་གློག་ཆས་ས་ཁུལ་མང་པོའི་ནང་གསར་འཛུགས་བྱ་རྒྱུ་ཡིན་པ་བརྗོད་བཞིན་ཡོད་པས་མ་འོངས་པར་འབྲོག་པ་ཚོའི་འཚོ་གནས་རྩ་མེད་གཏོང་གཞི་ཞིག་ཆགས་ཀྱི་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟའི་འབྲོག་པ་ཁུལ་དུ་རྩྭ་ར་ཡག་ཤོས་དུ་བཟོ་དགོས་ནི་མ་རྒྱབ་འབྲོག་ཁང་དེ་འདྲ་བྱས་འདུག་དེ་ནི་མི་མང་གི་ཅིག་དང་པོ་ནས་པའི་མི་མང་གོ་མ་ན་ནས། སྤྱིར་རྒྱ་ནག་གཞུང་གིས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩྭ་ཐང་བཅའ་ཁྲིམས་ཟེར་བ་ཞིག་བྱས་ནས་བོད་ནང་གི་རོང་འབྲོག་མང་ཚོགས་ཀྱི་རྩྭ་ཐང་བདག་བཟུང་བྱེད་ཀྱི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གཞུང་གིས་བོད་ནང་གི་བསང་ཆུ་རྫོང་གི་འབྲོག་པ་ཚོར་མུའུ་ཁྲི་བརྒྱ་དང་ལྔ་བཅུ་ང་ལྔ་ལྷག་གི་རྩྭ་ཐང་ཁུལ་དུ་ཕྱུགས་ཟོག་འཚོ་མི་ཆོག་པའི་བཀོད་ཁྱབ་བཏང་སྟེ་རྩྭ་ཐང་གཞུང་བཞེས་བཏང་ཡོད་པ་རེད་ལ། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་སྐྱེ་རྒུ་མདོ་ཁྲི་འདུ་རྫོང་གི་འབྲོག་སྡེ་ཁག་ཏུ་དེ་སྔ་རྩྭ་སའི་བདག་དབང་ལོ་ལྔ་བཅུ་རིང་འབྲོག་པ་ཚོར་ཡོད་ལུགས་བརྗོད་པའི་རྩྭ་སའི་འཛིན་ཡིག་ཅེས་པ་ཕྱིར་བསྡུ་བྱས་ཏེ་རྩྭ་ས་གཞུང་གི་བདག་འཛིན་དང་འབྲོག་པ་ཚོར་ཕྱུགས་འཚོ་མི་ཆོག་པའི་བཀོད་ཁྱབ་གཏོང་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།

ཡང་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀྱིས་གཙོས་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་མ་འོངས་ཨོ་སི་ཀྲོ་ལི་ཡའི་གཞུང་གིས་བོད་དོན་གྱི་ཐོག་ལ་ལངས་ཕྱོགས་ཀྱི་སྲིད་བྱུས་ཤིག་འཛིན་དགོས་པའི་ཞུ་གཏུག་གི་ལས་འགུལ་ཞིག་སྤེལ་འདུག་ཞིབ་གསལ། རྒྱ་གར་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ཉིན་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་དང་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པས་དེ་བཞིན་ཀན་བྷེ་རཱ་བོད་རིགས་མཐུན་ཚོགས་བཅས། ཚོགས་སྡེ་ཁག་གི་འགན་ཁུར་མི་སྣ་དང་ཚོགས་མི་རྣམ་པ་ལྷན་ཞུགས་ཀྱིས། ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་འཐུས་མི་བརྒྱུད་ཨོ་སི་ཀྲོ་ལི་ཡའི་གཞུང་ནས་བོད་དོན་ཐོག་ལངས་ཕྱོགས་ཀྱི་སྲིད་བྱུས་ཤིག་འཛིན་རྒྱུ་སོགས་དང་འབྲེལ་བའི་བོད་ཀྱི་གནད་དོན་དུ་མའི་ཐད་ཞུ་གཏུག་གནང་རྒྱུ་སོགས་ཀྱི་ལྷན་ཚོགས་ཤིག་གནང་ཡོད་པ་རེད་འདུག་དེའི་སྐོར་ཨོ་སི་ཀྲོ་ལི་ཡའི་རྒྱལ་ཡོངས་བོད་རིགས་མཐུན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ང་ཚོས་སྔོན་མ་ནས་ད་ཞུ་དེ་དཔེར་ན་བོད་ནང་ལོགས་ལ་ཆོས་དད་རང་དབང་མེད་པ་དང་ཨ་ནི་ཅིག་བོད་རྒྱ་ནག་གཞུང་གི་ཡིན་ན་ད་ཅིག་ཐོབ་ཐང་དང་དེ་འདྲའི་ལོ་རྒྱུས་ཆ་ནས་ཐོབ་ཐང་ཡོད་མ་རེད་ཨ་ནི་དངོས་ཡོད་གནས་སྟངས་ཀྱི་ཆ་ནས་རྒྱུ་མཚན་ཡོད་མ་རེད་ནས་ཅིག་ད་ཅིག་སྤྲུལ་སྐུའི་ཡང་སྲིད་ཐོག་ལ་ཐེ་ཇུས་བྱེད་ཡ་རེད་དམིགས་བསལ་ཨ་ནི་མ་འོངས་པའི་རྒྱལ་བ་རིན་པོ་ཆེ་ཅིག་ད་ཅིག་སྐུ་ཕྲེང་བཅོ་ལྔ་པ་ད་ཡང་སྲིད་སྐོར་ལ་ཐེ་ཇུས་བྱེད་ཡ་དེ་འདྲའི་ཁོ་ཚོའི་འཆར་གཞི་སྒྲིག་བཞིན་པ་དེ་ཚོ་ལ་ཨ་ནི་ང་ཚོའི་ངོས་ནས་དུ་ད་ཅིག Australia གི། གྲོས་ཚོགས་དང་གཞུང་གི་ངོས་ནས་ཅིག་ལངས་ཕྱོགས་སྲིད་ཇུས་ཟིན་དགོས་པ་དང་ཨ་ནི་རྒྱ་ནག་གི་ཅིག་ག་རེ་བྱེད་ཐབས་དེ་ལ་ངོས་ལེན་མེད་ཟེར་དེ་འདྲས་བསྒྲགས་གཏམ་སྤེལ། དེ་འདྲས་ཅིག་བྱས་ཨ་ནི་གཉིས་པ་དེ་ད་བོད་ནང་ལོགས་ལ་ཡིན་ན་ད་ད་ག་རེ་ད་དེ་ག་རེ Colonial Boarding School ལབ་ཀྱི་འདུག་པ་དེ་ནས་ཕར་ད་སློབ་གྲྭ་ཚོ་སློབ་ཕྲུག་དེ་ལོ་བཞི་ཡན་ཆད་ནས་ཕ་མ་ནས་ཁ་བཅད་ནས་ཨ་ནི་རྒྱ་ནག་ནང་ལོགས་ལ་ཁྲིད་བོད་ཡིག་མ་བསླབས་ཨ་ནི་ཁོ་ཚོ་ལ་ཅིག་བོད་པའི་ཆོས་དང་རིག་གཞུང་འདི་ཚོ་གི་ད་ཅིག་དྲི་མ་མེད་པ་འདྲ་བོ་བཟོ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡོད་རེད་འདི་ཚོ་ལ་ཨོ་སི་ཏྲེ་ལི་ཡ་ངོས་ནས་ཅིག་ཞིབ་འཇུག་བྱེད་དགོས་འདུག་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་འདུག་འདི་ཚོ་ལ་ཞིབ་འཇུག་བྱེད་ཀྱི་ཡོད་མཉམ་འབྲེལ་རྒྱལ་ཚོགས་ཀྱི་དེ་འདྲ་ངོས་ནས་འདི་ཚོ་ལ་ཞིབ་འཇུག་བྱེད་ཀྱི་ཡོད་རེད་འདི་ནང་བཞིན་ཨ་ནི་ཨོ་སི་ཏྲེ་ལི་ཡ་ངོས་ནས་ཡས་ཀྱི་དེ་ལ་དེ་ཞིབ་འཇུག་དེ་ལ་རྒྱབ་སྐྱོར་བྱེད་རོགས་བྱེད་ལབ་པའི་འདི་དང་ཨ་ནི་ཅིག་འདི་ད་ལྟ་ཡང་བོད་ནང་ལོགས་ལ་ཁོ་ཚོས་ག་རེ་ལབ་དགོས་རེད།

སྤྱི་བཏང་དེ་སྔོན་ལྷན་ཚོགས་དེ་ཐེངས་འགའ་ཤས་ཚོགས་གནང་ཡོད་ཀྱང། སྐབས་དེར་གྲོས་ཚོགས་འཐུས་མི་རྣམས་ལ་ཞུ་གཏུག་བྱ་རྒྱུའི་གནད་དོན་དང། ཞུ་གཏུག་བྱ་སྟངས་བྱ་ལུགས་སོགས་ཀྱི་སྐོར་གྲོས་བསྡུར་གནང་ཞིང། ད་ལན་ལྷན་ཚོགས་སྐབས་མ་འོངས་པར་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་འཐུས་མི་རྣམས་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་སྐབས་ཚོགས་ཆུང་ཁག་བཞིར་ཆ་བགོས་གནང་ཡོད་པ་རེད་འདུག།
ཚོགས་ཆུང་བཞི་དེ། སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཚོགས་ཆུང་གཅིག་བྱས། དེ་ནས་ད་ལྟ་འདི་བོད་དོན་ལས་འགུལ་ཁང་ཁོ་ཚོའི་ཚོགས་ཆུང་གཅིག་བྱས། ཨ་ནི་ང་ཚོ་དེ་བོད་རིགས་མཐུན་ཚོགས་ཀྱི་ཚོགས་ཆུང་གཅིག་བྱས། ཨ་ནི་ཡང་ད་ལྟ་ངས Sydney ནས་ད་ལྟ་དགེ་བཤེས་ཁོང་རང་དེ་ང་ཚོ་དང་ཆོས་ལུགས་དང་འབྲེལ་བ་བྱས་ནས་ཡང་ཚོགས་ཆུང་གཅིག་བྱས་ནས་ད་དེ་ལ་སྐད་སྒྱུར་རོགས་པ་ཞུ་ཡུལ་དེ་འདྲས་བྱས་ནས་ང་ཚོ་ཚོགས་ཆུང་བཞི་འདྲ་བོ་ཅིག་བྱས། ཨ་ནི་ཚོགས་ཆུང་བཞི་དེ་དུས་སུ་བགོ་བཤའ་རྒྱག་ནས་ཨ་ནི་འདུག་ཚོགས་ཆུང་ཚོགས་ཆུང་འདྲ་བོ་བྱས་ནས་ཨ་ནི་གྲོས་ཚོགས་འཐུས་མི་སུ་བསྡད་ཅིག་ཐུགས་སྣང་གནང་ནས་ཁོང་ཚོ་ལ་ཕར་ཚུར་ཅིག་ངོ་སྤྲོད་དང་ཁོང་ཚོ་ལ་ཕར་ཁོང་ཚོས་བཀའ་འདྲི་ག་རེ་གནང་ནས་ལན་འདེབས་ཞུ་ཡས་འགྲོ་འདི་འདྲས་ང་ཚོས་འདི་བྱས་ནས་འདི་བྱས་རེད་ལོང།
ད་ལན་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་རྒྱུའི་ལྷན་ཚོགས་དེ་ནས་དེ་སྔ་ཨོ་སི་ཀྲོ་ལི་ཡའི་ནང། ལོ་ལྟར་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བ་དང་མི་འདྲ་བར། གནད་འགག་ཆེན་པོ་ཞིག་ལ་གཟིགས་བཞིན་ཡོད་སྐོར། སྐལ་བཟང་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་བྱུང།

ཅིག་ང་ཚོས་ཕར་ཅིག་བཀའ་མོལ་ཞུ་ཡས་འདི་ཡང་ཅིག་གྲོས་ཚོགས་འཐུས་མི་ནང་ཁུལ་གྱི་ཅིག་ཡང་མཁྱེན་ཡས་འགྲོ། འདི་འདྲས་ངས་གལ་ཆེན་པོ་འགྲོ་ཞིག་མཐོང་སོང་ན། ད་རེས་ལྷན་ཚོགས་དེའི་ནང་ཨོ་སི་ཀྲོ་ལི་ཡ་གྲོས་ཚོགས་འཐུས་མི། བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཇི་ནིས་རཱི་སི་ལགས་ཀྱིས་གཙོས་པའི་ཨོ་སི་ཀྲོ་ལི་ཡ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་རྣམ་པ་ཉེ་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་མཇལ་འཕྲད་དང་འབྲེལ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང་སྡེ་ཚན་ཁག་ཏུ་གཟིགས་སྐོར་གནང་བ་སོགས་ཀྱི་ཉམས་མྱོང་ངོ་སྤྲོད་གནང་ཡོད་པ་རེད་འདུག།
ཁོང་ཚོས་ཐབས་ཅིག་དྷརམ་ས་ལཱ་ལ་ཕར་བཅར་བའི་ཉམས་མྱོང་དང་དངོས་སུ་ཕ་གས་ཅིག་དྷརམ་ས་ལཱ་ལ་ཕྱིན་དུས་ཙམ་པ་ནི་དངོས་གནས་ཅིག་བཙན་བྱོལ་གཞུང་ལབ་དུས་ཙམ་པ་དངོས་གནས་ཚགས་ཚུད་པོ་ད་ཅིག་སྐུ་མདུན་གྱི་དབུ་བཞུགས་ཐོག་ནས་མ་གས་ཅིག་བཀའ་ཤག་བྱས་ནས་ཅིག་གྲོས་ཚོགས་བྱས་ཨ་ནི་འཛིན་སྐྱོང་གི་ད་ལྟ་ལྷན་ཁང་ཁག་ཡོར་བ་ལ། ན། དེ་ཚོ་དང་ཨ་ནི་ཁྲིམས་ཞིབ་ཁང་དང་དེ་ཚོ་ཚང་མ་ཡོད་དེ་ཚོ་དཔེ་ཚགས་ཚུད་པོ་འདུག། ཨོ་དེ་ཚོ་གསུངས་སོང་ཨ་ནི་དེའི་སྒང་ལ་ཁོ་ཚོ་ཅིག་ཕ་གས་རྡ་རམ་ས་ལ་ལ་ཕྱིན་ནས་ཡང་ཅིག་སེམས་ཤུགས་འཕར་མ་འགྲོ་ཅིག་སླེབས་ནས་མུ་མཐུད་ནས་ད་བོད་དོན་ཐོག་ལ་ཅིག་ཁོ་ཚོའི་ངོས་ནས་ནུས་པ་ག་ཚོད་བཏོན་ཐུབ་ན་བཏོན་ནས་འདུག་སེ་འབད་བརྩོན་བྱས་ནས་ལས་ཀ་བྱེད་ཀྱི་ཡིན། ཨོ་དེ་ཚོ་གསུངས་སོང་ཨ་ནི་དཔེར་ན་ས་གནས་སོ་སོ་ལ་ཡིན་ན་ང་ཚོ་ད་ཁོ་རང་ཚོ་མང་ཆེ་ས་གནས་ལ་བོད་པ་ཡོད་ས་དེ་འདྲ་རྐྱང་རྐྱང་རེད་དཔེར་ན་ད་ལྟ་བོད་པ་ཡོད་ས་ཡིན་དུས་ཙམ་ཨཱ་ནི་ཡང་དེའི་ས་གནས་ལ་ཡི་བོད་པའི་གི་ཅིག་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡས་ཡིན་ནའི་རེད་དེ་ཚོ་ལ་ཡི་ཡང་ཁོ་རང་ཚོས་ཅིག་ནུས་པ་ག་རེ་བཏོན་ཐུབ་ཀྱི་ཡོད་ནའི་དེ་ཚོ་བཏོན་ཡས་ལ་ཡི་ཁོ་ཚོས་འབད་བརྩོན་བྱེད་ཀྱི་ཡིན་ཟེར་ཏེ་དེ་ཚོ་གསུངས་སོང་ལ།
ལྷན་ཚོགས་དེའི་ནང་ཨོ་སི་ཏྲེ་ལི་ཡ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་དང། ལས་བྱེད་ཐེ་བའི་མི་གྲངས་ཉི་ཤུ་རྩ་གྲངས་ཙམ་ཞིག་དང། དེ་བཞིན་ཨོ་སྟྲེ་ལི་ཡ་སྐུ་ཚབ་དོན་གཅོད་དང་ལས་བྱེད། དེ་བཞིན་བོད་མིའི་ཚོགས་སྡེ་ཁག་གི་འཐུས་མི་བཅས་མི་གྲངས་བཅུ་གཉིས་ཙམ་ཞིག་ལྷན་ཞུགས་གནང་ཡོད་པ་རེད་འདུག་ལ། རིང་མིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨོ་སྟྲེ་ལི་ཡའི་ནང་གཞུང་འབྲེལ་འཚམས་གཟིགས་གནང་རྒྱུའི་མཛད་འཆར་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

བོད་མིའི་སྒྲིག་འཛུགས་ཀྱི་སོ་ནམ་ཞིང་ལས་སྡེ་ཚན་རྡ་རམ་ས་ལ་ནས་སྦེལ་ཀོ་བི་བོད་མིའི་གཞིས་ཆགས་སུ་གནས་སྤོས་ཀྱིས། སོ་ནམ་གྱི་ལས་གཞི་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པ་དང། རྒྱ་གར་ནང་གི་བཙན་བྱོལ་བོད་མིའི་སོ་ནམ་གཞིས་ཆགས་ཁག་དགུ་ནས་སོ་ནམ་སློབ་སྟོན་པ་མི་རེ་དང་བལ་ཡུལ་ནས་མི་གཅིག་རྒྱ་གར་ལྷོ་ཕྱོགས་སྦེལ་ཀོ་བི་བོད་མིའི་གཞིས་ཆགས་ནས་སྐྱེ་ལྡན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་ཁང་གི་འགན་འཛིན་དང་འབྲེལ་ཡོད་ལས་བྱེད་བཅས་མི་བཞི། བཞུགས་སྒར་དུ་ཕྱི་ཟླ་ལྔ་པའི་ཚེས་དགུ་ནས་བཅུ་གཅིག་བར་སོ་ནམ་སྲིད་ཇུས་དང་འབྲེལ་བའི་ཚོགས་འདུ་བསྐོངས་ཏེ། ཁོང་ཚོའི་སོ་ནམ་དང་འབྲེལ་བའི་སྒྲོམ་གཞི་ལ་འགྱུར་བ་བཏང་ནས་ས་གནས་སོ་སོའི་གནས་ཚུལ་དང་བསྟུན་པའི་སོ་ནམ་སྲིད་ཇུས་འཛིན་རྒྱུ་དང། སྔོན་མ་སོ་ནམ་སྡེ་ཚན་རྡ་རམ་ས་ལར་ཡོད་པ་དེ། ས་གནས་ཁག་ནས་ལས་བསྡོམས་ཕུལ་བ་རྣམས་རོགས་ཚོགས་ཚོར་ཡར་ཕུལ་རྒྱུ་ཡིན་ན་ཡང་ད་ལྟ་ཕྱི་ཟླ་ལྔ་པའི་ཟླ་མཇུག་ནས་སོ་ནམ་སྡེ་ཚན་ས་གནས་བེ་ལ་ཀུ་བི་ལ་གནས་སྤོས་གནང་སྟེ་སོ་ནམ་གཞིས་ཆགས་དང་འབྲེལ་བའི་ལས་དོན་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པའི་སྐོར་ལ། ནང་སྲིད་ལས་ཁུངས་ཀྱི་ཟུང་དྲུང་ཚེ་རིང་རྡོ་རྗེ་ལགས་ནས་འགྲེལ་བརྗོད་གནང་འདུག་རྒྱ་གར་བྱང་ཤར་བསྟན་འཛིན་སྒང་གཞིས་ཆགས་ཀྱི་སོ་ནམ་སློབ་སྟོན་པ་སྐལ་བཟང་དབང་མོ་ལགས་ནས། ད་ལྟའི་བར་ལས་བྱ་གང་ཡིན་ཡང་དབུས་ནས་མར་བཀོད་ཁྱབ་སྤེལ་བསྡད་པ་ཞིག་ཡིན་ན་ཡང་ད་ལྟ་གཞིས་ཆགས་དང་ཞིང་པའི་གནས་སྟངས་ལ་གཞིགས་ཏེ་འཆར་གཞི་བསྒྲིགས་པ་དེ་ཡག་པོ་ཡོང་བའི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་འདུག་ཡང་རྒྱ་གར་ལྷོ་ཕྱོགས་ཀྱི་གཞིས་ཆགས་ཁག་གི་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ནས་ཕྱི་ལོ་ཉིས་སྟོང་གཉིས་ལོར་བཀའ་ཤག་སྐབས་བཅུ་གཉིས་པས་སྐྱེ་ལྡན་སོ་ནམ་གྱི་སྲིད་ཇུས་ཤིག་བཟོས་པ་དང། ད་ལྟ་སྲིད་ཇུས་འདི་དངོས་སུ་ལག་བསྟར་གྱི་སྐབས་ས་གནས་ས་ཐོག་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་པས་སྲིད་ཇུས་འདི་གཞི་ལ་བཟུང་སྟེ་ད་ལྟའི་འཕྲུལ་རིག་དང་ཁྲོམ་རར་མཐུན་པའི་ཆ་རྐྱེན་ཡར་རྒྱས་གཏོང་ཐབས་དང་གཞོན་སྐྱེས་སོ་ནམ་འདེབས་ལས་སུ་མཉམ་ཞུགས་ཡོང་རྒྱུ། ས་བཅུད་མི་ཉམས་པར་འཛིན་ཐབས་བྱ་རྒྱུ་དེ་ནི་གལ་ཆེན་པོ་ཡིན་པར་བརྟེན། གཞོན་སྐྱེས་མང་པོ་ཞིག་ཕྱི་རྒྱལ་ལ་ཕེབས་ཀྱང་སོ་སོའི་ས་ལ་ཞིང་ལས་བྱེད་པར་ཚུར་ཕེབས་བསྡད་པ་སོགས་ཀྱི་ལོ་རྒྱུས་ཁྱབ་སྤེལ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་ནང་བུད་མེད་ཚོས་ཕྲུ་གུ་སྐྱེད་སྲིང་གི་རང་དབང་དགོས་པར་རྩོད་ལེན་བྱེད་བཞིན་ཡོད་པ་དང་དེའི་ཐོག་ནས། ཆང་ས་མ་བརྒྱབ་པའི་བུད་མེད་ཚོས་ཕྲུ་གུའི་ཨ་མ་ཆགས་པའི་ཆེད་བུད་མེད་ཀྱི་ཁུ་བ་ཉར་ཚགས་བྱེད་པའི་ཐོབ་ཐང་ལ་རྩོད་ལེན་དང་རེ་བ་བྱེད་བཞིན་པའི་གནས་ཚུལ་འདུག་དེ་ཡང་པེ་ཅིན་ནས་རོའི་ཊར་གསར་ལས་ཁང་གིས་ཚེས་བཅུ་ཉིན་གནས་ཚུལ་སྤེལ་བའི་ནང། མི་ལོ་ལྔ་ཙམ་གྱི་གོང་ལ་ཏེ་རི་སཱ་ཤུའུ་ཞེས་པའི་རྒྱ་མོ་ཞིག་གིས། མོ་རང་ཆང་ས་བརྒྱབ་མེད་པར་བརྟེན་པེ་ཅིན་སྨན་ཁང་གིས་དེང་དུས་ཚན་རིག་གི་ལམ་ནས་མོའི་ཕྲུ་གུ་སྐྱེ་ནུས་ཀྱི་ཟུངས་ཁྲག་གི་ལམ་ནས་ཁུ་བ་ཉར་ཚགས་ཀྱིས་ཕྲུ་གུ་སྐྱེ་ཐབས་ཀྱི་ཐབས་ལམ་དེ་བེད་སྤྱོད་བྱ་རྒྱུར་ངོས་ལེན་མ་བྱས་པར་བརྟེན་བུད་མེད་དེས་ཁྲིམས་ཁང་ནང་ཕྲུ་གུ་སྐྱེད་སྲིང་གི་རང་དབང་དགོས་པའི་ཞུ་གཏུག་བྱས་པ་དེ་ད་ལྟའི་དུས་སུ་རྒྱ་ནག་ནང་ཕྲུ་གུ་སྐྱེད་སྲིང་གི་རང་དབང་གི་ཐོག་ལ་བགྲོ་གླེང་གི་བརྗོད་གཞི་ཆེན་པོ་ཞིག་ཏུ་གྱུར་ཡོད་འདུག། བུད་མེད་དེས་ཞུ་གཏུག་ཐོག་མ་བརྒྱབ་པའི་སྐབས་གནས་ཚུལ་དེ་དེ་འདྲ་ཆེན་པོ་ཆགས་པའི་ཚོད་དཔག་བྱས་མེད་པ་རེད་བཞག། དེ་ཡང་ལོ་ན་སུམ་ཅུ་སོ་ལྔ་ལ་སོན་པ་ཏེ་རི་སཱ་ཤུའུ་ཞེས་པའི་རྒྱ་མོ་དེས་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་པེ་ཅིན་གྱི་མོ་ནད་གསོ་རིག་དང་སྦྲུམ་མ་གསོ་བཅོས་སྨན་ཁང་གིས་ཁོ་མོའི་ཕྲུ་གུ་སྐྱེ་ནུས་ཀྱི་ཟུངས་ཁྲག་གི་ལམ་ནས་ཁུ་བ་གསོག་འཇོག་གིས་ཕྲུ་གུ་སྐྱེ་ཐབས་བྱ་རྒྱུར་ངོས་ལེན་མ་བྱས་པའི་ཐད་ཁྲིམས་ཁང་ནང་ལ་གྱོད་གཏུག་ཐོག་མ་དེ་བྱས་བཞག། རྒྱ་ནག་གི་ད་ལྟའི་ཁྲིམས་ལུགས་གཞིར་བཟུང་བྱས་ན། ཆང་ས་བརྒྱབ་ཟིན་པའི་བུད་མེད་ཕྲུ་གུ་མ་སྐྱེས་པའི་དཀའ་ངལ་ཡོད་པ་རྣམས་ལ་མ་གཏོགས་ཆང་ས་མ་བརྒྱབ་པའི་བུད་མེད་རྣམས་ལ། ཕྲུ་གུ་ཆགས་སའི་ཟུངས་ཁྲག་གི་ཁུ་བ་བེད་སྤྱོད་བཏང་ནས། དེང་དུས་ཀྱི་ཚན་རིག་གི་ལམ་ནས་ཕྲུ་གུ་སྐྱེས་ཐབས་ཀྱི་སྨན་བཅོས་བྱ་ཆོག་གི་མེད་པ་རེད་བཞག། རྒྱ་ནག་ནང་ཕྲུ་གུ་གསར་སྐྱེས་ཀྱི་གྲངས་འབོར་དེ་ཉུང་དུ་འགྲོ་བཞིན་པར་སོང། རྒྱ་ནག་གཞུང་གིས་ཁྲིམས་གཞི་དེའི་ཐོག་ལ་བསྐྱར་དུ་བསམ་བློ་གཏང་དགོས་པའི་དུས་ཤིག་ཆགས་ཡོད་སྟབས་ཀྲེ་རི་ས་ཤུའུ་ཡིས་ལོ་ལྔའི་གོང་དུ་ཞུ་གཏུགས་བརྒྱབ་པ་དེར་དོན་འབྲས་སོན་ནས་མོ་ལ་རྒྱལ་ཁ་ཐོབ་པའི་རེ་བ་ཆེན་པོ་ཡོད་པའི་གནས་ཚུལ་འདུག། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཐའེ་ཝན་གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྲིད་འཛིན་གྱི་འོས་མིར་དམངས་གཙོ་ཡར་ཐོན་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་འདེམས་ཐོན་བྱུང་ཡོད་པ་དང་འབྲེལ་ནས་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དང་གྲོས་ཚོགས་ཀྱི་འཐུས་མིའི་འོས་འདེམས་སོགས་ཀྱི་སྐོར་ལ་ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་འཆི་མེད་ལགས་ནས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། བཀྲ་ཤིས་ལགས་སྐུ་ཁམས་བཟང། བཀྲ་ཤིས་བདེ་ལེགས། ལགས། བཀྲ་ཤིས་ལགས་ད་ད་ལྟ་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་དེ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་སྤེལ་དགོས་བ་རེད་དེ་ནང་བཞིན་གྱི་ཨ་ནི་དེའི་ཉིན་མོ་གྲོས་ཚོགས་འཐུས་མི་འོས་བསྡུ་གྲུ་འབྲེལ་གནང་དགོས་བ་རེད་བྱས་ཙང་ད་ད་རེས་ག་རེ་ཟེར་རྒྱ་ནག་གཞུང་གིས་ཡང་དེའི་ཐོག་ལ་དོ་སྣང་བྱེད་ཡ་ཤུགས་ཆེ་རུ་བཏང་དགོས་བ་རེད་ལ་ཐའེ་ཝན་ནང་ལོགས་ལ་དེའི་ཐོག་ལ་ཡང།

ལགས་སེ།
ལའེ་ཆིང་ཏེ་ཆ་བཞག་གི་ཡིན་པ་ཡིན་ན་སྤྱིར་བཏང་ད་ཁོ་རང་ལྷོ་ཕྱོགས་ནས་རེད་ཨཱ་ནི། ད་ལྟ་ང་ཚོ་ལྷོ་ཕྱོགས་ནས་རེད་ཞུ་དུས་ཨཱ་ནི་ཐེ་ཝན་གྱི་ནང་ལ་ད་ག་འདྲ་ཅིག་ལྷོ་ཕྱོགས་ཀྱི་ད་ལྟ་བར་དུ་ཅིག་གཞུང་འཛིན་བསྡད་ཉེན་དེ་དམངས་གཙོ་ཡར་ཐོན་ཚོགས་པ་དང་དེ་ནང་བཞིན་ཐེ་ཝན་གྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཨཱ་ནི་རྒྱ་ནག་དང་ཐེ་ཝན་གཉིས་དེ་ཐ་དད་ཡིན་པའི་འདི་འདྲ་ཅིག་སྒང་ལ་ཡང་རྒྱབ་སྐྱོར་ཤུགས་ཆེ་རེ་ཆགས་བསྡད་ཡོད་རེད་ཨཱ་ནི་བོད་དོན་སྒང་ལ་ཆ་བཞག་གི་ཡིན་ན་བོད་ཙམ་མ་ཡིན་པ་ད་བོད་བོད་རེད་ཧོང་ཀོང་རེད་ག་འདྲ་ཅིག་རྒྱ་ནག། གི་མནར་གཅོད་ནང་ཡོད་ཡོད་ཤ་བའི་གི་ཧོན་པའི་གི་ག་ད་མི་མང་ཚོ་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཐོག་ནས་གནང་བསྡད་ཉེན་དེ་ལྷོ་ཕྱོགས་གི་མི་མང་དང་ལྷོ་ཕྱོགས་གཞུང་དེ་ཆགས་བསྡད་ཡོད་དུས་ནི་ཁོ་རང་ཆ་བཞག་ན་ད་ནི་ལྷོ་ཕྱོགས་ནས་ཆགས་བསྡད་ཡོད་རེད་ཨང། ད་ད་ལན་ཡང་ནི་གཅིག་དམངས་གཙོ་ཡར་ཐོན་ཚོགས་པ་གི་མ་འོངས་གི་ཨང་ད་སྲིད་འཛིན་གི་ག་ད་འདི་སྒང་ལ་ཨང་འདི་ཁོ་རང་ཁོ་རང་སྒེར་གི་གཅིག་ཡར་བཞེངས་བསྡད་ཡོད་པ་ཙམ་མ་ཡིན་པ།

རྒྱ་ནག་གཞུང་གིས་ཁོ་རང་ལ་མ་དགའ་བ་ཤུགས་ཆེན་པོ་དང། ཁོ་རང་གི་ཡང་ལྟ་སྤྱོད་དེ་ཐེ་ཝན་དེ་རང་བཙན་དང། རྒྱ་ནག་དང་རྦད་དེ་ཁག་ཁག་ཡིན་པའི་རྣམ་འགྱུར་ཤུགས་ཆེན་པོ་དེ་གནང་ཉེན་ཅིག་རེད་ཟེར་ཏེ་གསར་འགྱུར་བརྒྱུད་ལམ་འདི་འདྲ་མང་པོ་ནང་ཐོན་ཡོང་གི་འདུག་ཁོ་རང་གི་ཆབ་སྲིད་ཀྱི་ལྟ་སྤྱོད་ཐོག་ནས་ཐེ་ཝན་དེ་རང་བཙན་ཡིན་གསུང་ཉེན་གྱི་ཡང་ལྟ་བ་ཤུགས་ཆེན་པོ་འཛིན་ཉེན་ཅིག་གནང།
ཁོ་རང་ཆ་བཞག་གི་ཡིན་ན། ད་སྤྱིར་བཏང་ཐ་ལ་དམངས་གཙོ་ཡར་ཐོན་ཚོགས་པ་འདི་སྔོན་མ་ནང་བཞིན་གྱི་རང་བཙན་གྱི་སྒང་ལ་དམིགས་སུ་བཀར་ནས་རང་བཙན་གསུང་འགྲོ་གི་ཡོད་མ་རེད་དེ། ཡིན་པ་ཡིན་ན་ལ་རྒྱ་དང་ཐེ་ཝན་གཉིས་ཐ་དད་ཡིན་པའི་གནས་ཚུལ་དེ་གསལ་པོ་ཞེ་པོ་ཞིག་གསུང་བསྡད་ཡོད་རེད། དམིགས་བསལ་གྱི་ད་ལྟ་བའི་ད་སྲིད་འཛིན་གཞོན་པ་ཆ་བཞག་གི་ཡིན་ན་འདི་རྒྱ་ནག་གི་སྒང་ལ་ཡང་དམིགས་བསལ་གྱི་ད་ཁོ་རང་ཞེ་པོ་ཅིག་ད་ལྟ་ཅིག་རྒྱ་ནག་གི་རྒྱ་ནག་དང་ཐེ་ཝན་གཉིས་དེ་ཐ་དད་ཡིན་པའི་གི

ཐུགས་ཁུར་ཆེན་པོའི་སྒོ་ནས་ཅིག་བཀའ་མང་པོ་ཕེབས་ཀྱི་ཡོད་རེད། ཐའེ་ཝན་གྱི་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྲིད་འཛིན་འོས་བསྡུའི་སྐབས་ལ་ཡང་ཐའེ་ཝན་གྱི་གྲོས་ཚོགས་ཀྱི་འཐུས་མིའི་འོས་འདེམས་དེ་འདུག་ཟེར་མཉམ་དུ་གནང་གི་ཡོད་ས་རེད། བྱས་ཙང་ད་ད་རེས་གྲོས་ཚོགས་འཐུས་མིའི་འོས་བསྡུའི་ནང་ལོགས་ལ་ཅིག་ག་སུ་རེད་བོད་དོན་རྒྱབ་སྐྱོར་གནང་མཁན་རེད་ཡང་གྲོས་ཚོགས་ནང་ལོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་མུ་མཐུད་ནས་འོས་ཤོག་ནང་ལ་ཞུགས་མཁན་རེད་དེ་འདྲས་སུ་སུ་ཡོད་ན། གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་དཔེར་ན་ད་ཐོག་མར་ང་ཚོ་བཙུགས་པའི་སྐབས་དེ་བ་ཆ་བཞག་གི་ཡིན་ན་ད་དེ་འདྲས་མང་པོ་ཡོད་མ་རེད་དེ་དེ་ནང་ནས་ཡ་ཐོག་མར་བཙུགས་པའི་སྐབས་དུ་ཨ་ནི་གཅིག་ཆབ་སྲིད་ཚོགས་པ་ལིང་ཏི་གི་སྐུ་ཚབ་བསྡད་པ་རེད་དེ་ཡིན་ནའང་ཚུགས་ཚར་བའི་མཇུག་དེ་ལ་རྒྱ་ནག་གནོན་ཤུགས་ག་རེ་ཞིག་སླེབས་པ་ཡིན་ན་དཔེར་ན་གོ་མིན་ཏང་རེད་དེ་མ་ཡིན་པའི་ཆབ་སྲིད་ཚོགས་པ་རེ་གཉིས་ཀྱི་ཨ་དེ་ནས་མར་ཐོན་དགོས་རེད་དེ་ཆགས་ཡོད་རེད་དེ་ནས་ང་ཚོ་མུ་མཐུད་ནས་གནས་བསྡད་ཡོད་རེད་དེ་ཨ་ནི་འདི་ག་ན་ཚར་གཉིས་པ་དེ། ཡང་ཁོ་ཚོ་ཅིག་འོས་བསྡུ་ཆེན་པོ་ཞིག་སླེབས་བྱས་དེ་གི་ནང་ལ་ཅིག་སྔོན་མ་གི་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་ག་ས་ཅིག་ཚོགས་མི་གནང་བསྡད་མཁན་ཅིག་གྲོས་ཚོགས་འཐུས་མི་གནང་བསྡད་མཁན་ད་ཅིག་མ་ཐོབ་པ་ཡང་འདྲས་བྱུང་ཡོད་རེད་གསར་པ་སླེབས་ངས་འདྲས་བྱུང་དེ་ཅིག་ནང་དུ་སྒོ་ནས་ཅིག་ཚུགས་འོ་ཅིག་འོ་རེད་ད་དེ་ནང་ཤ་ཤ་གི་ནང་ངོ་ནས་ཅིག་ད་ལྟ་བར་དུ་མུ་མཐུད་ནས་ནི་ཆབ་ཆབ་སྲིད་ཚོགས་པ་ཚོགས་པ་ཚང་མའི་གི་སྐུ་ཚབ་འདི་ནང་ལ་མཉམ་ཞུགས་གནང་བསྡད་ཡོད་རེད། ད་ད་ལན་གནས་ཚུལ་གསར་བ་དེ་ལ་ད་ལྟ་བར་དུ་ང་ཚོ་དེ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཐའེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་གནང་བསྡད་མཁན་ཧྥེ་ཀྲི་ལིན་ཁོ་རང་ཆ་བཞག་གི་ཡིན་ན་དཔེར་ན་ཁོ་ཁོ་རང་མིང་ལ་རྒྱ་སྐད་ཐོག་ནས་ལིན་ཆང་ཆོ་ཟེར་དབྱིན་ཇིའི་མིང་ལ་ཧྥེ་ཀྲི་ལིན་ལགས་ཁོ་རང་ཆ་བཞག་གི་ཡིན་ན་ད་ལན་ཁོ་རང་རང་གི་ད་ལྟ་ཁྲི་ཐང་ལས་ཐོག་གནང་འདི་སྐོར་དེ་ཁོ་རང་གི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་གྲོས་ཚོགས་ཀྱི་འོས་མིའི་ནང་ལ་ཁོ་རང་ཐོན་གྱི་མིན་ཟེར་ཁོ་རང་གི་གནས་ཚུལ་ཞུས་བསྡད་ཡོད་དེ་ད།

ཁ་སོ་རའི་ལོ་རྒྱུས་དང་དེ་འབྲེལ་ལ་གཅིག་གིས་ཡང་གཞས་པ་གྲགས་ཅན་ཅིག་ཡིན་དུས་ཙམ་པ་ཐེ་ཝན་ནང་ལོགས་གཞོན་སྐྱེས་མང་པོ་ཅིག་གིས་ཡང་ཁོ་རང་ལ་རྒྱབ་སྐྱོར་བྱས་ཤུགས་ཆེན་པོ་འདུག་འདི་ཚོའི་ཐོག་ནས་ད་གལ་སྲིད་ཁོ་རང་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་འོས་བསྡུའི་ནང་ལ་མ་བཞེངས་པ་ཡིན་ན་ཡང་ཁོ་རང་ལ་རྒྱབ་སྐྱོར་གནང་མཁན་གྱི་གཞོན་སྐྱེས་ད་ལྟ་ཁོ་རང་གིས་ད་ལྟ་འོས་བསྡུ་གནང་སའི་ས་ཁུལ་དེའི་ནང་ལ་ཁོ་རང་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་པོ་ཅིག་འདུག་འདི་འདྲས་ཀྱི་ཐོག་ནས་ཡང་འདིའི་ནང་ལོགས་ལ་གཅིག་གིས་དམངས་གཙོ

དངོས་གནས་ཀྱི་མི་སྣ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་པ་རེད། དེ་བྱེད་དུས། མ་འོངས་ཕལ་ཆེན་ད་ག་ད་ཅིག་བོད་དོན་གྱི་རྒྱབ་སྐྱོར་རེད་དེ་ནང་བཞིན་གྱི་ཁོ་རང་ཐེ་ཝན་དང་རང་དབང་གི་དམངས་གཙོ་དང་དེ་འབྲེལ་གྱི་ཆེད་དུ་ཡང་འགན་བཞེས་ད་དེ་ལས་ཆེ་ཡང་ཅིག་བཞེས་ཀྱི་རེད་བསམ་བསམ་ཅིག་དྲན་བསྡད་ཀྱི་ཡོད། ཡིན་པ་ཡིན་ནའི་ལས་ད Freddy Lim ཁོ་རང་ཅིག་དངོས་སུ་དེ་ནས་ཅེས་གྲོས་ཚོགས་ཀྱི་འོས་གཞི་ནང་འོས་མི་ནང་མ་བཞག་པ་ཡིན་ནའི་ཡང་ཅིག་ཁོ་རང་གི་ངོ་ཤེས་མཁན་དང་ཁོ་རང་དང་མཉམ་དུ་ཕྱག་ལས་གནང་བསྡད་མཁན་དང་ཅིག་འགྲོ་མིའི་ཐོབ་ཐང་དང་གཏམ་བརྗོད་རང་དབང་དང་དམངས་གཙོ་དང་དེ་འདྲའི་གི་སྒང་ལ་ཕྱག་ལས་གནང་དེ་གི་དམིགས་བསལ་གི། བོད་དང་ཧོང་ཀོང་དང་ཅིག་གང་ལྟར་སོག་པོ་དང་དེ་འདྲའི་གི་སྒང་ལ་དོ་སྣང་གནང་དེ་གི་ཕྱིས་སུ་གཞོན་སྐྱེས་མང་པོ་ཞིག་ཡང་དེ་འདྲ་ཞིག་ལ་ཡང་ཞང་གི་འོག་ལ་དེ་བྱེད་དུས་བོད་དོན་གི་སྒང་ལ་རྒྱབ་སྐྱོར་གནང་ཡ་དེ་ད་མུ་མཐུད་ནས་གནས་ཐུབ་རེད་བསམ་གི་འདུག་ན། ལགས་སོ། བཀྲ་ཤིས་ལགས་ད་ལྟའི་ཆ་ལ་ད་ཐེ་ཝན་གི་གྲོས་ཚོགས་གི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལོགས་ལ། ཚོགས་མི་ག་ཚོད་ཟིན་ན།

ཐའེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དེ་དཔེར་ན་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལ་ཁོ་རང་ཚོ་གི་འོས་བསྡུ་ཆེན་པོ་སླེབས་པའི་སྐབས་དུ་གྲོས་ཚོགས་འཐུས་མི་ད་གསར་བ་དང་ཡོད་དེ་ནས་མེད་པ་ཆགས་ཡས་དང་ཡང་གསར་བ་སླེབས་ཡོང་མཁན་མང་པོ་ཆགས་ཡོད་དུས་ཐའེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དེ་བསྐྱར་དུ་གསར་འཛུགས་བྱེད་དགོས་ཀྱི་ཡོད་རེད། དེ་བྱེད་དུས་བསྐྱར་དུ་གསར་འཛུགས་བྱས་ལ་དཔེར་ན Freddy Lim ལ་ཆ་བཞག་ན་ད་ཁོ་རང་ལོ་མང་པོ་ཅིག་དེ་འདྲའི་སོ་སོ་གནང་བསྡད་ཡོད་རེད་ཁོ་རང་ཅིག་གྲོས་ཚོགས་འོས་མི་ནང་ལ་བཞག་གི་མེད་པ་ཡིན་ན་ཁོ་ནང་བཞིན་གྱི་མི་ཡང་ཅིག་གང་ལྟར་འགོ་ཁྲིད་ཐུབ་མཁན་འདི་འདྲ་ཡོད་རེད་མེད་རེད་འདི་འདྲ་སེ་འདི་དྲི་བ་ཆགས་ཀྱི་ཡོད་ས་རེད་དེ་བྱེད་དུས་དང་པོ་ནས Freddy Lim ནང་བཞིན་གྱི་གསར་བ་མང་པོ་ཅིག་འདི་ནང་མཉམ་ཞུགས་གནང་དགོས་དེ་བྱེད་དུས་མ་འོངས་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་མཇུག་གུ་ལ་ང་ཚོ་ཐེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་བྱས་པའི་སྐབས་དུ་ཡིན་ནའི་འདི་འདྲའི་གི་དཀའ་ངལ་འཕྲད་ཀྱི་རེད་བསམ་བསམ་ཅིག་རྩ་བ་རང་དྲན་གྱི་མི་འདུག། འོ་ལགས་བཀྲ་ཤིས་ལགས་ད་རེས་ང་ཚོ་དུས་ཚོད་ཆ་ནས་ལེ་ཚན་འདི་བཀའ་འདྲི་ཞུ་ད་ག་ཡིན་ཨ་ནི་ད་རེས་ང་ཚོ་ལེ་ཚན་ནང་ལོགས་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ་གནང།
དེ་ནས་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་ནག་གི་རྩ་ཁྲིམས་དོན་ཚན་སུམ་ཅུ་སོ་དྲུག་པའི་ནང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་སེར་ཚང་མར་ཆོས་དད་རང་མོས་ཀྱི་རང་དབང་ཡོད་པའི་སྐོར་བཀོད་ཡོད་ཀྱང། དོན་དངོས་སུ་རྩ་ཁྲིམས་ལ་རྩིས་མེད་གཏོང་བཞིན་པ་དང། ལྷག་པར་དུ་བོད་རིགས་སོགས་གྲངས་ཉུང་མི་རིགས་ལ་རྒྱ་ཧན་མི་རིགས་དང་གཅིག་མཚུངས་ཀྱི་ཐོབ་ཐང་མེད་པའི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཕན་ཐོགས་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་ཀྱིས་གླེང་མོལ་གནང་བ་ཞིག་གསན་རོགས་གནང།

འདོན་སྤེལ་གནང་བའི་ནང་ལོགས་ལ་གཅིག། རྒྱ་ནག་དེ་བཞིན་འཛམ་བུ་གླིང་ནང་ལོགས་ནས། བྱང། ཀོ་རི་ཡ་དང་ད་ག་ནང་བཞིན་གྱི་རྒྱལ་ཁབ། གཅིག། འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་མེད་སའི་གྱི་རྒྱལ་ཁབ། སྡུག་ཤོས་གྲས་ནང་ལོགས་ལ་ད་རྒྱ་ནག་ཚུད་བའི་གྱི་སྙན་ཐོ་འདིའི་ནང་ར་འཕྲོད་བྱུང་ཡོད་རེད་ད་དེ་རིང། ལེ་ཚན་འདིའི་ནང་ལོགས་ལ་ང་ཚོ། དབུས་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་ནང་ཕྱག་ལས་གནང་བཞིན་པ་ཉམས་ཞིབ་པ་ཕན་ཐོགས་ལགས་གདན་འདྲེན་ཞུས་ཡོད་ཁོ་རང་མཉམ་དུ་ད་ད་ལྟ། སྙན་ཐོ་འདིའི། གཞི་བཞག་པའི་ཐོག་ནས་སྤྱི་བཏང་ནས་འདས་པའི་ལོ་ཤས་ནང་ལོགས་ལ་གཅིག་བོད་ནང་ལོགས་ལ་སྨྲ་བརྗོད་རང་དབང་ཙམ་མ་ཡིན་པར་ལྷག་པར་དུ་ཆོས་དད་རང་དབང་ཐོག་ལ་ད་རྒྱ་ནག་གཞུང་གིས་དྲག་པོའི་ཐོག་ནས་ཐབས་ལམ། སྲིད་ཇུས་བེད་སྤྱོད་གཏོང་སྟངས་དེ་ཚོ་ལ་འགྱུར་བ་ག་འདྲས་ཕྱིན་ཡོད་མེད་ཐད་ལ་གླེང་མོལ་ཞུ་ཡས་ཡིན་ཨ་ནི། ཐོག་མ་དེར་ཕན་ཐོགས་ལགས་ང་ཚོའི་ལེ་ཚན་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུས་པ་དང་ཨ་ནི། དྲི་བ་དང་པོ་དེའི་ཐད་ཀར་དེ་འདྲས་བསྐུལ་བཞག་གི་ཡིན་ཨ་དང་པོ་དེ་ད་འདི་ཡིན་ད། ཕན་ཐོགས་ལགས་ཀྱིས་གཟིགས་ཡོད་རེད་ཨ་ནི USCR། CIRF། དང་ཨ་མི་རི་ཀའི་ནང་ལོགས་ལ་ཅིག་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས། ཚོགས་པ་འདི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཁོ་རང་ཚོ་གི་སྙན་ཐོ་ནང་ལོགས་ལ་ནི་བོད་ཀྱི་གནད་དོན་འདི་ཡང་འཁོད་ཡོད་རེད་ད་ག་ནང་བཞིན་བོད་ཀྱི་ཅིག་ཆབ་སྲིད་བཙོན་པ་ཁག་ཅིག་གི་མཚན་ཡང་དེ་འདྲས་སྙན་ཐོ་ནང་ལོགས་ལ་འདོན་སྤེལ་བྱུང་བའི་གི་སྙན་ཐོ་ཅིག་གཟིགས་ཡས་ཡོད་རེད། ད་ལྟའི་ཆ་ལ་ནི་ཅིག།

ལགས་འོ་ད་ད་ལྟ་ཕན་ཐོགས་ལགས་ཕ་གིར་ད་བཞུགས་སྒར་རྡ་རམ་ས་ལ་བཞུགས་བྱས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནང་ད་ལྷག་པར་དུ་བོད་ནང་ལོགས་ཀྱི་ད་ཆོས་དད་རང་དབང་རེད་ནང་པ་སངས་རྒྱས་པའི་ཆོས་ཉམས་ལེན་ད་འདི་དང་འབྲེལ་བ་ཡོད་པའི་གི་ཅིག་ཉམས་ཞིབ་ཁག་ཅིག་གནང་གི་ཡོད་དུས་འདས་པའི་གི་ད་ལོ་ལྔ་རེད་བཅུ་ལྷག་པར་དུ་ད་ཉམས་ཞིབ་པ་རེད་རྒྱལ་སྤྱིའི་ནང་ལོགས་ལ་ཅིག་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར། རྒྱ་ནག་གི་སྲིད་འཛིན་དང་ནང་བཞིན་དམར་ཤོག་ཚོགས་པའི་གི་དྲུང་ཆེ་འཁོད་པ་ནས་བཟུང། བོད་ནང་ལོགས་ལ་གཅིག་བོད་མི་ཙམ་མ་ཡིན་པར། ཤིན་ཅང་མི་རིགས་རེད་ད་ནང་བཞིན་རྒྱ་མི་རིགས་ཚོ་ལ་ཡང། གཅིག་རང་དབང་གི་ད་གནས་བབ་དེ་ཧ་ལས་པའི་གི་ཇེ་སྡུག་ཕྱིན་པའི་གི་ད་ཉམས་ཞིབ་པ་ཚོས་གི་གསུངས་ཡོང་གི་འདུག། ཕན་ཐོགས་ལགས་ཀྱིས་འདས་པའི་ལོ་ཤས་ནང་ཉམས་ཞིབ་གནང་པའི།

མི་རིགས་ཟུང་འཇུག་སྲིད་ཇུས་ཤུགས་ཆེ་བཏང་རྗེས་ད་ཀྲུང་ཧྭ་མི་རིགས་བོད་མི་ཚོས་ཀྱིས་རང་སོ་སོ། བོད་མི་གི་འདོད་པ་དང་བོད་མི་མངོན་འདོད་ཆེད་མ་ཆགས་གོང་དུ་ཀྲུང་ཧྭ་མི་རིགས་ཀྱི་རྒྱ་མི་རིགས་ཀྱི་རིག་གཞུང་ལྡན་པའི་རྒྱ་ནག་གི་ལྟ་གྲུབ་ཅི་ཞིག་རྒོལ་ལན་བྱིན་ཟེར། དེ་རིང་འདི་ད་ང་ཚོ་ད་མི་རིགས་ཀྱི་ངོ་བོ་དང་རིག་གཞུང་དེ་ཚོ་རྩ་གཏོར་བཏང་ཡག་གི་སྲིད་ཇུས་དེ། དེ་སྔོན་ལ་གྲུབ་པོ་བ་དེ་ཞི་ཅིན་ཕིང་ཡར་སླེབས་པའི་ལོ་བཅུའི་ནང་ལ་དེ་དཔེ་ཤུགས་ཆེན་པོ་དངུལ་རྩའི་དུས་འགོ་བྱས།

ལགས་འོང་ཨ་ནི་ད་ལྟ་འདི་གོང་གི་ལན་དེ་ལ་ད་ཕན་ཐོགས་ལགས་ཀྱིས་ད་རྒྱ་ནག་གི་རེད་དེ་འདི་ལྷག་པར་དུ་རྒྱ་ནག་དམར་ཤོག་ཚོགས་པའི་གི་དམིགས་ཡུལ་གཅིག་འདི་ད་ད་ལྟ་བོད་མི་ཚོ་རྒྱ་མི་རིགས་ཀྲུང་ཧྭ་མི་རིགས་ལ་འགྱུར་ཡས་གི་ད་འབད་བརྩོན་ད་ཐབས་ཤེས་ཐབས་ལམ་ད་འདྲ་མིན་བྱས་བསྡད་པའི་གི་གནས་བབས་གསུང་གི་འདུག་ད་འདི་དབྱིན་སྐད་ཐོག་ནས Sinicization ལབ་ནས་ད་དེང་སང་ཉམས་ཞིབ་གནང་མཁན་མང་པོ་ཅིག་གིས་ཚིག་འདི་བེད་སྤྱོད་བཏང་བསྡད་ཀྱི་ཡོད་རེད་བོད་ནང་ལོགས་ལ། ཕན་ཐོགས་ལགས་ཀྱི་ངོས་ནས་རྒྱ་ནག་ད་དམར་ཤོག་ཚོགས་པའི་གི་ངོས་ནས།

ལགས། ང་ཕན་ཐོགས་ལགས་དེ་འདྲའི་ང་ཚོ་ལྟ་བོད་མི་རིགས་ཐོག་ལ་ད་ལྟ་བོད་པའི་གི་སློབ་སློབ་ཕྲུག་རེད་སྤུ་གུ་ཆུང་ཆུང་ནས་བྱས་ནས་ཅིག་ལྟ་བ་རྒྱ་ནག་གི་དམར་ཤོག་ཚོགས་པའི་ལྟ་བ་བླུགས་ཡས་དང་བསླབ་ཡས་དེ་འདྲའི་གི་བསླབ་གཞི་དང་ལས་གཞི་མང་པོ་ཅིག་རྒྱ་ནག་གཞུང་གི་ངོས་ནས་ལག་བསྟར་བྱེད་ཀྱི་ཡོད་རེད། ཨ་ནི་བོད་པའི་སློབ་ཕྲུག་ཚོ་ད་ད་ལྟ་ཁ་ཤས་ཆེན་པོ་ཆགས་ཡོད་རེད་མ་འོངས་པ་ཆེན་པོ་ཆགས་པའི་དུས་ཚོད་ལ་ད་ཤུགས་ཤུགས་རྐྱེན་དངོས་གནས་དྲང་གནས་ཅིག་ཐེབས་ཀྱི་རེད་པས། ཁོ་རང་ཚོ་དངོས་གནས་རྒྱ་མི་རིགས་རང་ལ་འགྱུར་གྱི་རེད་པས།

གཞི་རྩའི་གི་ད་བོད་ནང་ལོགས་ལ་བོད་མི་ཚང་མ་ཆབ་སྲིད་བཙོན་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་འདྲའི་ད་དེ་སྔ་ཆབ་སྲིད་བཙོན་པ་ཟུར་པ་དེ་འདྲས་ཀྱིས་ང་ལ་གསུངས་མྱོང་ཡོད་བོད་ནང་ལོགས་ལ་བཙོན་པ་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་བསྡད་ཀྱི་ཡོད་རེད་ཁ་ཅིག་ཅིག་ཆོས་དད་རང་དབང་ཆགས་ཏེ་གོར་ཁ་ཅིག་སྨྲ་བརྗོད་རང་དབང་བེད་སྤྱོད་བཏང་བས་ད་གཞི་རྩའི་ཅིག་རྒྱ་ནག་གཞུང་གིས་འཛིན་བཟུང་བྱེད་ཡ་ཅིག

དེ་ཞེ་དྲག་གི། ལམ་བུ་དེ་འདྲ་དེ་དཔེ་ཤུགས་ཆེན་གྱི་འགྲོ་གི་འདུག། ལའོ། ད་ལྟ་ཕན་ཐོགས་ལགས་ཀྱིས་རེད་ད་ཆབ་སྲིད་བཙོན་པ། གི་ཟེར་ཡོང་དུས་ཅིག་རྒྱ་ནག་གཞུང་གི་ངོས་ནས་ཅིག་ཆབ་སྲིད་བཙོན་པ་ངོ་བོ་ག་འདྲ་འཛིན་གྱི་ཡོད་མེད་དེ། ད་ལྟ་ང་ཚོ་ཕྱི་རྒྱལ་དང་རང་དབང་རྒྱལ་ཁབ་ནང་ལོགས་ལ་ཡོད་པའི་གི་བོད་མི་ཚོས་གི་ཅིག་ད་བསམ་ཤེས་བྱེད་མ་ཐུབ་ཡ་ད་གང་ལྟར་ཅིག་ཆབ་སྲིད་ཀྱི་བཙོན་པ་དེ་གི་ངོ་བོ་ཁོ་རང་ད་རྒྱ་ནག་གཞུང་གི་ལོགས་ཀ་ཅིག་འཛིན་བསྡད་ཀྱི་ཡོད་དེ་འདྲའི་འགྲེལ་བརྗོད་གནང་གི་འདུག་ཨ་ནི་ད་ལྟ་ཕན་ཐོགས་ལགས་ཀྱིས་ད་ཅིག་ཉམས་ཞིབ་གནང་བའི་སྐབས་སུ་ཅིག་བོད་ནང་ལོགས་ལ་ཅིག་རྒྱ་ནག་གི་སྐད་ཡིག་ཐོག་ནས་ཅིག་གསར་འགྱུར་ཁག་ཅིག་འདི་འདྲའི་ཐོག་ལ་ཡ་གཟིགས་གནང་གི་ཡོད་ས་རེད་ཨ་ནི། གཞི་རྩའི་གི་རྒྱ་ནག་གཞུང་གི་ངོས་ནས་རྒྱ་ནག་རང་གི་ད་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་བོད་སྐོར་དང་བོད་མི་སྐོར་ལ་གནས་ཚུལ་ད།

ཚོགས་པ་འདིའི་གི་ངོས་ནས་སྙན་ཐོ་ལོ་འཁོར་གྱི་སྙན་ཐོ་འདོན་སྤེལ་གནང་བའི་ནང་ལོགས་ལ་གཅིག་རྒྱ་ནག་འདི་བཞིན་གཅིག་གསར་འགྱུར་རང་དབང་ཐོག་ལ་ཆེས་སྡུག་ཤོས་ཀྱི་ད་རྒྱལ་ཁབ་ནང་ལོགས་ལ་འདི་འདྲས་སླར་ཡང་མིང་འདོན་བྱུང་ཡོད་རེད་གཅིག་རྒྱ་ནག་ནང་ལོགས་ལ་ཕྱི་རྒྱལ་གསར་འགོད་པ་གཅིག་ཡོང་ཡ་མེད་པ་དང་དཀའ་ངལ་མང་པོ་གཅིག་འཕྲད་ཀྱི་ཡོད་དུས་རྒྱ་ནག་གཞུང་གི་ངོས་ནས་ད་གཅིག་གསར་འགྱུར། ག་འདྲའི་སྤེལ་བ་ཡིན་ན་དེ་གཅིག་མི་མང་ཚོ་གིས་གནད་དོན་གོ་ཡ་མ་གཏོགས་གཅིག་ཕྱིའི་གསར་འགོད་པ་རང་དབང་ལྡན་པའི་ཐོག་ནས་གནས་ཚུལ་བཀོད་བཅུག་གི་མེད་དུས་གཅིག་བོད་ནང་ལོགས་ལ་བཞུགས་པའི་བོད་མི་ཚོ་ལ་ཡང་གནས་ཚུལ་རྫུན་མ་མང་པོ་གཅིག་དཀྲོག་གཏམ་རིགས་མང་པོ་གཅིག་ཐོས་བསྡད་ཡ་དང་མཐོང་བསྡད་ཡ་གི་གནས་སྟངས་གཅིག་ཆགས་བསྡད་ཀྱི་འདུག་དེ་ནས་ད་ད་ལྟ་ང་ཚོ་གཅིག་རྒྱ་ནག་ནང་ལོགས་རེད་ད་ག་ནས་བོད་ནང་ལོགས་ཀྱི་ཆོས་དད་རང་དབང་གི་གནད་དོན་སྐོར་བཀའ་མོལ་ཞུ་དུས་གཞི་རྩའི་གི་ལོ་ལྟར་རེ་བཞིན་གཅིག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་རེད་གཅིག་ཚོགས་པ་སྒྲིག་འཛུགས་ཁག་རེ་གཅིག་རང་དབང་ཁང་པ་རེད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ད་ག་ནང་བཞིན་ང་ཚོ་གཅིག་དར་རམ་ས་ལ་ལ་ཡོད་པའི་གི་མང་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ངོས་ནས་གཅིག་ཆོས་དད་རང་དབང་གི་གནད་དོན་ཐོག་ལ་གཅིག་སྙན་ཐོ་རབ་དང་རིམ་པ་གཅིག་ཐོན་བསྡད་ཀྱི་ཡོད་རེད། བསྟན་འཛིན་ཕན་ཐོགས་ལགས་ད་ཕ་གི་སྲིད་བྱུས་ཉམས་ཞིབ་ཁང་གི་ངོས་ནས་སྙན་ཐོ་འདི་ཚོའི་གཅིག་གནད་འགག་ག་ཚོད་ཟེར་གྱི་འདུག་ཨ་ནི། གཅིག་ད་བོད་ནང་ལོགས་ལ་ཆོས་དད་རང་དབང་ཇེ་སྡུག་ཏུ་ཕྱིན་པ་གཅིག་ཚང་མས་གི་མཁྱེན་བསྡད་ཀྱི་ཡོད་རེད་ཨ་ནི

ང་ཚོ་ལ་ག་འདྲའི་དཀའ་ངལ་དང་མ་འོངས་ལ་ག་འདྲ་ཆགས་པ་དང་དཀའ་ངལ་ག་འདྲ་ཆགས་པ་དེ་ཚོ་ཅིག་དོ་ཁ་ཆེ་གི་གསུངས་འདུག། ལའོ་ཨ་ནི་དེ་ནི་ད་དུས་ཚོད་རྐྱེན་པས་ངའི་དྲི་བ་ཐ་མ་དེ་འདི་ཆགས་ཀྱི་འདུག་ད་ཆོས་དད་རང་དབང་ལྷག་པར་དུ་བོད་ནང་ལོགས་ཀྱི་ཆོས་དད་རང་དབང་སྐོར་ཅིག་བཀའ་མོལ་ཞུ་བའི་སྐབས་སུ། བོད་མིའི་བླ་ན་མེད་པའི་དབུ་ཁྲིད་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་འདི་ད་གནད་འགག་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་མི་རི་ཀའི་གཞུང་གི་ངོས་ནས་ད། ཅིག་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་འདིའི་ནང་ལོགས་ལ་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མ་གཏོགས་ཅིག་རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཆོག་གི་མེད་པའི་ཀྱི་གྲོས་ཆོད་ཡང་བཏོན་ཡོད་རེད། ཕན་ཐོགས་ལགས་ད་ལྟ་རྒྱ་ནག་གཞུང་གི་ངོས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་སྐུའི་ཡང་སྲིད་ཀྱི་གནད་དོན་འདི་ཀྱི་ཐད་ལ་ཐེ་བྱུས་ད་བྱེད་བཞིན་པ་དང་ད་ག་ནང་བཞིན་ཅིག་ཐབས་ལམ་ད

ལགས་ཨོ་ད་ད་ལྟ་ཕན་ཐོགས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་འདི་ད་རྒྱ་ནག་གིས་ཧ་ལས་པའི་ཀྱི་དོ་སྣང་བྱས་ཏེ་ད་ཐེ་བྱུས་སྣ་མང་བྱེད་ཀྱི་ཡོད་པ་ནང་བཞིན་སླར་ཡང་ད་དེང་སང་ཅིག་ཐེ་བྱུས་ཀྱི་རིམ་པ་རེ་སྲིད་བྱུས་ཁག་ཅིག་གནས་ཚད་མཐོར་བཏང་བྱས་གང་ལྟར་རྒྱ་ནག་གཞུང་ལ་མ་གཏོགས་ཅིག་སུ་གཅིག་ལ་ད་སྐུ་ཡི་ཡང་སྲིད་ངོས་འཛིན་བྱས་ཀྱི་བདག་དབང་མེད་པའི་ཀྱི་ད་ཚོགས་ཆུང་དེ་འདྲ་བཙུགས་པའི་ཀྱི་སྙན་ཐོ་ཡང་ཐོན་བསྡད་ཀྱི་འདུག་ཨ་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ང་ཚོ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཕན་ཐོགས་ལགས་གདན་འདྲེན་ཞུས་བྱས་སྤྱི་ཡོངས་ནས་བོད་ནང་ལོགས་ཀྱི་འགྲོ་གཞི་རྩའི་གི་ཆོས་དད་རང་དབང་གི་གནས་བབ་འདི་འདྲས་ང་ཚོར་ངོ་སྤྲོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་གནང་ཕན་ཐོགས་ལགས། རྣམ་པ་ཚང་མ་ཐུགས་རྗེ་གནང། རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང་བདུན་ཕྲག་འདིའི་གི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན། ལེ་ཚན་འདི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྦིལ་ཀིན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བོད་མི་ཁྱོན་ཆེའི DNA འམ་རིགས་རྫས་བསྡུ་རུབ་བྱེད་བཞིན་པར་ཧ་ཅང་བློ་འཚབ་ཆེན་པོ་ཡོད་ཅེས་གསུངས་ཏེ་ཕྱི་སྲིད་དྲུང་ཆེ་ཁོང་ཡོངས་ཁྱབ་ཏུ་དེ་ལྟར་གསུང་མཁན་ཨ་རིའི་དཔོན་རིགས་མཐོ་གྲས་དེ་གྱུར་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་དགུ་ཉིན་ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རང་དབང་གི་བྱ་དགའ་གནང་བའི་མཛད་སྒོའི་སྐབས་ཁོང་གིས་རྒྱ་ནག་གིས་བོད་ནང་བོད་མིའི་ཐོག་ལྟ་སྲུང་དང་སྟངས་འཛིན་བྱ་ཆེད་བོད་མིའི DNA འམ་རིགས་རྫས་བསྡུ་རུབ་བྱེད་བཞིན་པའི་གནས་ཚུལ་ཐོན་བཞིན་པར་བློ་འཚབ་ཆེན་པོ་ཡོད་ཅེས་གསུངས་བཞག་བོད་མིའི་སྒྲིག་འཛུགས་ཀྱི་སོ་ནམ་ཞིང་ལས་སྡེ་ཚན་རྡ་རམ་ས་ལ་ནས་སྦེལ་ཀོབ་ཡི་བོད་མིའི་གཞིས་ཆགས་སུ་གནས་སྤོས་ཀྱིས་སོ་ནམ་གྱི་ལས་གཞི་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པ་དང། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སིམ་ལ་ཁུལ་གྱི་དགོན་སྡེ་དང་བོད་མི་འདུས་སྡོད་ས་ཁུལ་ཁག་ཏུ་གཟིགས་སྐོར་གནང་བཞིན་ཡིན་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་ནང་བུད་མེད་ཚོས་ཕྲུ་གུ་སྐྱེད་སྲིང་གི་རང་དབང་དགོས་པར་རྩོད་ལེན་བྱེད་བཞིན་ཡོད་པ་དང་དེའི་ཐོག་ནས། ཆང་ས་མ་བརྒྱབ་པའི་བུད་མེད་ཚོས་ཕྲུ་གུའི་ཨ་མ་ཆགས་པའི་ཆེད་བུད་མེད་ཀྱི་ཁུ་བ་ཉར་ཚགས་བྱེད་པའི་ཐོབ་ཐང་ལ་རྩོད་གླེང་དང་རེ་བ་བྱེད་བཞིན་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། སྡེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།